ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ་ཨན་མེ་རི་བྷི་ལོན་ཀྲུའུ་དང་ཀེད་བྷ་ཏེར་ཕི་ལེ་གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་སྟེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་འདི་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ཡིན་ན་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་ནང་ལ་ཡ་བོད་མི་ཚོས་ཀྱི་རྒྱ་ནག་ལ་ཞི་བའི་ངོ་རྒོལ་ལས་འགུལ་རེད་དེ་ནས་ཟིང་ཆ་བྱུང་བའི་རྗེས་ལ་ཡ་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་སྲིད་གཞུང་གིས་བོད་མི་ཚོ་ལ་ཡ་ཁ་གཏད་ཀྱི་ཨ་ནི་ཐབས་ཇུས་ག་རེ་འཛིན་ཡོད་མེད་དང་དེ་མིན་གྱི་ཅིག་གི་བོད་མི་མང་གི་གི་ཁྲོམ་སྐོར་དང་རྔམ་སྟོན་བྱེད་ཕྱོགས་ཐོག་ལ་ཡ་རྒྱ་ནག་གི་དམ་དྲག་བྱེད་ཕྱོགས་དང་ལྷོད་ཡངས་གཏོང་མིན་སྐོར་ལ་ཡ་ང་ཚོས་གླེང་མོལ་ཞུས་པ་རེད། དེ་རིང་གི་ལེ་ཚན་འདི་ནས་ཡིན་ན་སྐབས་དེ་དུས་ཙམ་པ་ལ་ཡང་ཕྱི་རྒྱལ་གྱི་ཚགས་པར་ཁ་ཤས་ཐོག་ལ་ཡང་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་གཙུག་ལག་ཁང་དང་དགོན་པ་ཁག་ལ་ཡང་ཟིང་ཆའི་ནང་ཞུགས་མཁན་གྱི་བླ་མ་ཡིན་ན་རེད་ཨ་ནེ་དེ་ཚོ་གྲྭ་ཚང་ཁག་ནས་ཕྱིར་འབུད་གཏོང་ཡ་དེ་འདྲའི་ཐོག་ལ་ཡང་རྒྱ་ནག་གིས་ལས་འགུལ་སྤེལ་ཡོད་རེད་དེ་འདྲས་བཤད་ཡོད་རེད་དེ་ཚོ་སྐོར་ལ་བདེན་པ་ཡིན་མིན་ཐོག་ལ་ཡང་ཐོག་མ་དེ་ལ་ཡང་རྒྱ་ནག་གིས་ག་རེ་བརྗོད་འདུག་དེ་བྱས་ལ། དཔྱད་གཏམ་གོང་དུ་ཨ་ནི་ནང་ལག་གསུམ་ནས་ཞུས་པའི་དཔྱད་གཏམ་དེའི་ཐོག་ལ་རྒྱ་ནག་གིས་བརྗོད་པ་ཡིན་ན་ཟིང་ཆའི་ནང་ཞུགས་པའི་གཙུག་ལག་ཁང་རེད་དགོན་སྡེ་ཁ་ཤས་ནང་ལ་གཙོ་ཆེ་ཨ་ནི་བོད་པ་ལས་གྲུབ་པའི་ལས་དོན་རུ་ཁག་ཚོགས་ཆུང་ཁ་ཤས་ཤིག་མངགས་གཏོང་བྱས་ཡོད་རེད། ཨ་ཁོང་ཚོའི་ལས་འགན་གཙོ་བོ་ཡིན་ན་ཨ་ནི་དགེ་འདུན་པར་ཨ་ནི་མཐར་འདེད་གཏོང་ཡས་ཅིག་མ་རེད་ཟེར་ཁོང་ཚོ་གཙུག་ལག་ཁང་དང་དགོན་སྡེ་དེ་ཚོའི་དོ་དམ་ལྷན་ཁང་ལ་ཨ་ནི་དགོན་པའི་གནས་སྟངས་བསྐྱར་གསོ་བྱེད་ཡས་རེད་དྲིལ་བསྒྲགས་ལོག་པས་ལམ་ནོར་དུ་ཁྲིད་དེ་ཟིང་ཆའི་ནང་ཞུགས་མཁན་ཨ་ནི་དགེ་འདུན་པ་དང་ཨ་ནེ་ཚོར་སློབ་གསོ་སྤྲོད་ཡས་རེད་ད་དུང་ཉེས་ཅན་གཏེ་པོ་རྩད་གཅོད་བྱེད་ཡས་ལ་ཨ་ནི་རམ་འདེགས་བྱེད་ཡས་རེད་ཅེས་བྱས་རྒྱ་ནག་གཞུང་དེ་འདྲས་བཤད་བཞིན། ད་ལྟ་གནད་དོན་འདིའི་ཐོག་ལ་ཡ་ད་ཕྱི་རྒྱལ་གྱི་ཉམས་ཞིབ་པ་ཚོ་གིས་ག་རེ་གསུངས་འདུག་ལགས།
གནད་དོན་འདིའི་ཐོག་ལ་ཡིན་ན། ཀོ་ལོམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་བོད་རིག་པའི་དགེ་རྒན་ཆེན་མོ་དང་བོད་དོན་གྱི་ཐོག་ལ་མཁས་པ་ཨ་ནི Robert Barnett ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ཟིང་ཆའི་རྗེས་ལ་བྱུང་བའི་དོན་རྐྱེན་ཁག་གཞི་བཞག་བྱས་ན་གོང་གི་དྲི་བ་དེ་གཉིས་ལ་གླེང་སློང་བྱས་ཆོག་པ་གཅིག་དང་གཉིས་མཉམ་དུ་བཤད་ན་འགྲིག་པ་ཞིག་རེད། དཔེར་ན་དྲི་གཞི་བརྒྱ་པ་ཐོག་མར་དཔར་བསྐྲུན་བྱས་པའི་རྗེས་ཀྱི་ལོ་དྲུག་རིང་གི་སྤྱི་ལོ་ཆིག་སྟོང་དགུ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་གསུམ་པའི་ཉིན་གསུམ་གྱི་ངོ་རྒོལ་དེ་ཚུད་པའི་བོད་ནང་ལ་ཨ་ནི་ཉེན་ཟོན་དམ་དྲག་གི་བཀའ་རྒྱ་གཏང་དགོས་བྱུང་བ་དེ་ཡིན་ན་བོད་རང་བཙན་གྱི་རྔམ་སྟོན་ཁྲོམ་སྐོར་བརྒྱ་དང་སུམ་ཅུ་ཙམ་བྱུང་ཡོད་རེད་ཅེས་ཁོ་རང་དེ་གསུངས་ཤག། ད་ལྟ་གོང་དུ་གསུངས་པའི་ཀྱི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གྱི་སྤྱི་ཟླ་གསུམ་པའི་རྗེས་ལ་ཡ་ད་གཅིག་བོད་ནང་ལ་ཡ་མ་མཐར་ལ་ཡ་ད་གཅིག་ཤེས་རྟོགས་བྱུང་བ་བྱས་ན་ཡ་བོད་མི་ཚོས་ཀྱིས་རང་བཙན་ལ་ཡ་ཕྱོགས་གཏོགས་ཀྱི་རྔམ་སྟོན་ཁྲོམ་སྐོར་ལས་འགུལ་བརྒྱ་དང་སུམ་ཅུ་ཙམ་ཅིག་སྤེལ་ཡོད་རེད་གོང་དུ་གསུངས་པ་རེད་གནད་དོན་འདི་དང་འབྲེལ་བའི་ཐོག་ནས་ད་ལྟ་ཉམས་ཞིབ་པ་རོ་བྷི་བྷར་ནེཊ་ཁོང་རང་གིས་བོད་ནང་གི་མང་ཚོགས་ཀྱི་སེམས་ནང་གི་ཚོར་བ་འདི་ཚོའི་སྐོར་ལ་ཁོང་རང་ག་རེ་གསུངས་འདུག་ལོ། གནད་དོན་དེ་ཚོའི་ཐོག་ལ་ཉམས་ཞིབ་པ་རོ་བེད་བྷར་ནེཊ་ཁོ་རང་གསུང་ཡས་བྱས་པ་ཡིན་ན། ཁམས་རེད་ཨ་མདོ་རེད་ཚུད་པའི་ཨ་ནི་ལྷ་སའི་ཤར་ཕྱོགས་སུ་ཡོད་པའི་ཨ་ནི་ལེ་དབར་བརྒྱ་ཕྲག་མང་པོའི་ས་ཆར་ཡོད་པའི་གྲོང་གསེབ་ས་ཁུལ་ནང་ལ་ཡིན་ནའི་གནས་ཚུལ་དེ་བྱུང་ཡོད་རེད་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་བྱས་ཙང་རྔམ་སྟོན་ཁྲོམ་སྐོར་གཅིག་གི་ཉེན་ཟོན་དམ་དྲག་བཀའ་རྒྱ་བཏང་དགོས་བྱུང་བ་ཚུད་པའི་ཨ་ནི་བོད་རང་བཙན་རྔམ་སྟོན་ཁྲོམ་སྐོར་ཉུང་མཐའ་བརྒྱ་དང་སུམ་ཅུ་ཙམ་བྱུང་ཡོད་རེད། དེ་ག་རེ་སྟོན་གྱི་ཡོད་རེད་ཟེར་ན་རྔམ་སྟོན་ཁྲོམ་སྐོར་དེ་ཚོའི་སྐོར་ལ་ཡིན་ན་མི་མང་གིས་ད་བོད་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་ད་གསལ་པོ་སྟོན་གྱི་ཡོད་རེད་ཅེས་བྱས་ཁོ་རང་དེ་གསུངས་ཤག།
ད་འདི་ནས་ད་ལྟ་ཉམས་ཞིབ་པ་རོ་བྷི་བྷར་ནེཊ་ཁོ་རང་གསུངས་པ་བྱས་ན་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་རྗེས་ལ་ཡ་ད་རྒྱ་ནག་གིས་བོད་ཐོག་ལ་ཡ་སྲིད་ཇུས་གཅིག་མི་འདྲ་བ་ཅིག་འཛིན་ཡོད་རེད་ཟེར་གི་འདུག་སྲིད་ཇུས་འདི་ག་རེ་རེད་འདུག་ལོ། ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་རྗེས་ལ་ཡིན་ན་རྒྱ་ནག་གཞུང་གིས་བོད་པ་སྟོང་ཕྲག་མང་པོ་དུས་ཡུན་ཐུང་ངུའི་རིང་འཛིན་བཟུང་བྱས་པའི་སྐོར་ལ་ཡིན་ན་སྲིད་ཇུས་དེའི་ཚབ་ལ་ཡིན་ན་འདེམས་སྒྲུག་ནན་པོ་བྱེད་བྱས་དུས་ཡུན་རིང་པོར་འཛིན་བཟུང་བྱེད་ཡས་ཀྱི་སྲིད་ཇུས་ཅིག་ལག་བསྟར་བྱས་ཡོད་རེད། ད་བོད་པ་འཛིན་བཟུང་བྱས་ཏེ་དུས་ཡུན་རིང་པོ་ཅིག་ད་དོ་དམ་བྱས་བཞག་ཡས་ཀྱི་དེ་འདྲའི་ལག་བསྟར་སྲིད་ཇུས་ཅིག་ལག་བསྟར་བྱས་ཡོད་རེད། ཨ་ནི་སྤྱི་ལོ་ཉིས་སྟོང་ལོར་བོད་ནང་ཆབ་སྲིད་བཙོན་པ་ལྔ་བརྒྱ་ཡས་མས་ཤིག་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་རེད་དེ་དེ་ནས་བཟུང་ཆབ་སྲིད་བཙོན་པའི་གྲངས་འབོར་ཉུང་དུ་སོང་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོ་ནས་བཟུང་སྤྱི་བདེའི་མི་སྣ་ཕྲན་བུ་ཅིག་མངོན་ཡས་མེད་པར་ཆགས་ཡོད་རེད་དེ་ཡིན་ནའི་ཉེན་རྟོག་པ་དང་དམག་མིའི་གྲངས་འབོར་ཉུང་དུ་ཕྱིན་ཡོད་མ་རེད། ཅེས་ཁོ་རང་དེ་གསུངས་ཤག།
གོང་དུ་གླེང་མོལ་ཞུས་ཟིན་པའི་གཅིག་བོད་ནང་ལ་ཡ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ད་གང་ཅིར་འགྲོ་སྐྱོད་བཅུག་ཡ་དེ་འདྲའི་ཐོག་ལ་ཡ་རྒྱ་ནག་གཞུང་གིས་བོད་ནང་ལ་ཡ་བོད་མི་ཚོས་ཀྱིས་རྒྱ་ནག་ལ་ཞི་བའི་ངོ་རྒོལ་ལས་འགུལ་བྱས་པའི་རྗེས་ལ་ཡ་ད་ཡུལ་སྐོར་སྤྲོ་འཆམ་པའི་ཐོག་ལ་ཡ་རྒྱ་ནག་གིས་སྲིད་ཇུས་ག་རེ་འཛིན་འདུག་ལོ། ད་འོང་རྒྱ་ནག་གཞུང་གི་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་ལས་བྱེད་པས་ཡིན་ན་ཡང་ནས་ཡང་དུ་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་རེད་གསར་འགོད་པ་རེད་ལྟ་སྐོར་བཏང་ཡས་ཀྱི་ཁས་ལེན་བྱེད་ཀྱི་ཡོད་རེད་བྱས་ཡོད་དེ་ཡིན་ནའི་དོན་དངོས་ཐོག་ལ་དངོས་སུ་ད་གཟེར་བོ་དེ་འགྲོ་སྐྱོད་བྱེད་པའི་སྐབས་ལ་དམ་དྲག་ལ་འགྱུར་བ་རྩ་བ་ནས་བཏང་མེད་པ་བྱས་སྔར་བཞིན་ཨ་ནེ་དམ་དྲག་ཆེན་པོ་ཡོད་རེད་ཅེས་བྱས་དེ་བས་གསུངས་འདུག།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། སྐབས་དེ་དུས་ཀྱི་བོད་ནང་གི་གནས་སྟངས་དང་འབྲེལ་བའི་ཐོག་ནས་གནད་དོན་དཔྱད་ཞིབ་པ་ཁོང་རང་གིས་བོད་ཀྱི་ས་ཁུལ་སྟོད་སྨད་བར་གསུམ་ནས་རྒྱ་གར་དང་བལ་ཡུལ་ནང་ལ་བཙན་བྱོལ་ཕེབས་མཁན་གྱི་གྲངས་འབོར་སྐོར་ལ་བོད་མི་ཚོས་རྒྱ་གར་དང་བལ་ཡུལ་ནང་ལ་ཡ་བྲོས་བྱོལ་དུ་ཡོང་དགོས་རྒྱུ་མཚན་རེད་ཅེས་ཁོ་རང་ག་རེ་གསུངས་འདུག་ལོ། ལྟར་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གསུང་ཡས་བྱས་ཡིན་ན། དཔེར་ན་རྒྱ་གར་དང་བལ་ཡུལ་ལ་ནི་བྲོས་བྱོལ་འགྲོ་མཁན་བོད་པ་ལོ་རེར་ཆ་སྙོམས་བྱས་ན་ཉིས་སྟོང་ལྔ་བརྒྱ་ཙམ་བྱུང་ཡོད་རེད། ཁོ་ཚོའི་ནང་ནས་མང་པོ་ཞིག་བོད་ཤར་ཕྱོགས་གྲོང་གསེབ་ས་ཁུལ་ནས་ཡིན་པ་དང། གྲངས་ཀ་འདི་ཚོའི་ཐོག་ནས་ག་རེ་བསྟན་ཡོད་རེད་ཟེར་ན་བོད་པ་མང་པོ་གཅིག་གིས་རྒྱ་མིའི་དབང་སྒྱུར་འདོད་བློ་ཁེངས་ཀྱི་མེད་པ་དང་ཨ་ནི་ཁོང་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་ནི་རྒྱབ་སྐྱོར་ཞུ་བའི་རྣམ་པ་སྟོན་གྱི་ཡོད་པ་དང་དེ་བཞིན་དཔེར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཨ་ནི་ཨི་ཡིན་ཉིས་སྟོང་ལོ་ཚར་ཉེའི་སྐབས་དེ་ཡིན་ན་རི་དྭགས་སེམས་ཅན་རྔོན་རྒྱག་ཡས་མཚམས་འཇོག་དགོས་ཡས་ཀྱི་ཨ་ནི་འབོད་སྐུལ་གནང་པའི་རྗེས་ལ་སྤྱི་ལོ་ཉིས་སྟོང་དྲུག་ལོའི་ཟླ་བ་གསུམ་པའི་ནང་ལ་ཡིན་ན་བོད་པ་སྟོང་ཕྲག་མང་པོས་མི་མང་མདུན་དུ་རི་དྭགས་པགས་པ་མེ་བསྲེགས་བཏང་ཡས་ཨ་ནི་སྤྱི་ཟླ་བདུན་པའི་ནང་ལ་རྒྱ་ནག་གཞུང་གིས་ཏཱ་ལའི་བླ་མ་ཕ་ཡུལ་དུ་གཟིགས་སྐོར་ལ་ཕེབས་འཇུག་རྒྱུ་ཡིན་པའི་གཏམ་འཆལ་ཅིག་བཀྲམ་པའི་རྗེས་ལ་ཡིན་ན་བོད་པ་བརྒྱད་སྟོང་ལྷག་ཙམ་གྱིས་ཨ་ནི་གོང་ས་མཆོག་འཁྲུངས་ཡུལ་གྱི་ས་ཁུལ་ཉེ་ས་མཚོ་སྔོན་ཁུལ་ལ་འདུ་འཛོམས་བྱུང་ཡོད་རེད་ཅེས་ཅེས་ཁོ་རང་འདི་གསུངས་ཤིང། ད་ལྟ་གོང་དུ་གནད་དོན་དཔྱད་ཞིབ་པ Robert Barnett གིས་གསུངས་པ་དེ་ཅན་ལ་ང་རང་ཚོ་གིས་འགྲེལ་བརྗོད་གནང་བར་གཞིགས་ན་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུའི་ལྟ་ཐེངས་གསུམ་པ་འགོ་བཙུགས་པ་ནས་བཟུང་ཅིག་བོད་ནང་ལ་ཡ་ཆོས་ལུགས་ཐོག་གི་དམ་དྲག་དེ་ཅིག་ལྷོད་ཡངས་རུ་བཏང་ཡོད་རེད་ཀྱི་ཡང་སྤྱི་བཏང་གིས་སྔར་བཞིན་གསུང་གི་དམ་དྲག་གནས་ཡོད་ན། བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་གསུམ་པ་ནས་འགོ་བཙུགས་པའི་ཆོས་ལུགས་ཐོག་གི་དམ་དྲག་དེ་ཚོ་ཡིན་ན་སྔར་བཞིན་ཨ་ནེ་གཅིག་གནས་མུས་ཡིན་མ་གཏོགས་དམ་དྲག་གི་གུ་ཡངས་བཏང་ཡོད་མ་རེད། བྱས་ཙང་བོད་རང་སྐྱོང་ལྗོངས་ནང་གི་ཨ་ནེ་ཨེ་ཡིན་དགེ་འདུན་པ་རེད་ཨ་ནེ་མི་རེ་ངོ་རེ་ཡིན་ན་གོང་ས་མཆོག་ལ་ཨ་ནེ་ངོ་རྒོལ་ཞུ་ཡས་ཀྱི་ཡིག་ཆའི་ཐོག་ལ་མིང་རྟགས་བཀོད་རུ་བཅུག་ཡས་རེད་རྒྱལ་གཅེས་སློབ་གསོའི་བྱེད་སྒོ་སྤེལ་བར་བརྟེན་ནས་ཡིན་ན་དགོན་སྡེ་ཁག་གི་ནང་ལ་གཅིག་ངམ་སྟོན་ཁྲོམ་སྐོར། ཆེན་པོ་ཁ་ཤས་བྱུང་ཡོད་རེད། དགེ་འདུན་པ་མང་པོ་ཅིག་རྒྱ་ནག་གཞུང་གི་བཀག་ཉར་འོག་ལ་གཅིག་སྐུ་ཚེ་མ་ཟིན་པ་དང་དགེ་འདུན་པ་མང་པོ་ཅིག་དང་བརྒྱ་ཕྲག་མང་པོ་ཅིག་དགོན་པ་ནས་ཕྱིར་ཕུད་བཏང་ཡག་གནས་ཚུལ་དེ་འདྲ་བྱུང་ཡོད་རེད་ཅེས་ཁོ་རང་འདི་གསུངས་ཤིང།
དུས་སྐབས་དེའི་རིང་ལ་ཡང་བོད་ནང་ལ་ཡོད་པའི་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་བོད་མི་ཚོའི་ཁ་བྲལ་བར་ངོ་རྒོལ་གྱི་འཐབ་འཛིང་དེ་ད་ལྟའང་ཚབས་ཆེན་པོ་ཡིན་པའི་གནད་དོན་ཅིག་ཁོང་ཚོས་གླེང་སློང་བྱས་ཡོད་རེད་དེ་འདྲ་ཞིག་རྒྱ་ནག་ངོས་ནས་ཞེད་དགོས་རྒྱུ་མཚན་དེ་ག་རེ་ཞིག་ད་ལྟ་གཟིགས་ཡོད།

གཞུང་ལ་མི་འདོད་པ་དང་ཨ་ནི་གོང་ས་མཆོག་ལ་ནི་རྒྱབ་སྐྱོར་ཡོད་པ་མཚོན་གྱི་ཡོད་པ་དེ་འདྲ་ཆགས་ཙང་གནད་དོན་དེ་བརྟེན་ནས་ཡིན་ན་རྒྱ་ནག་གཞུང་གི་ཡིན་ན་གནས་ཚུལ་དེ་ཚོ་ཡིན་ན་ཁོ་རང་ཚོའི་བློ་འཚབ་བྱེད་ཡས་ཀྱི་གཙོ་བོ་ཅིག་ཆགས་ཀྱི་ཡོད་རེད་ཅེས་ཅེས་ཨ་ནི Robert Barnett ཁོ་རང་གིས་དེ་འདྲ་གསུངས་ཤིང། ད་འདི་ནས་ཅིག་ལོ་རྒྱུས་ལ་ཕར་ཕྱི་བལྟས་ལོག་པ་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་བཟུང་རྒྱ་ནག་གཞུང་གིས་བོད་ནང་གི་ཆབ་སྲིད་ཀྱི་ཕྱོགས་འགལ་དེ་ཚོ་བོད་མི་ཁ་བྲལ་བ་ཉུང་ཤས་ཙམ་ལ་མ་ཡིན་པ་དེ་མིན་གྱི་གནད་དོན་གཞན་པའི་ཐོག་ལ་ཡང་ཁོང་ཚོས་གི་དེ་འདྲ་ངོས་འཛིན་ཐུབ་འདུག་ངོས་འཛིན་དེ་ཁོང་ཚོས་ག་རེ་ཐུབ་པ་འདི་ཐོག་ལ་ཡང་གནད་དོན་དཔྱད་ཞིབ་པས་ག་རེ་གསུངས་འདུག་ལོ།
གནད་དོན་དཔྱད་ཞིབ་པ་ཁོ་རང་གིས་ག་རེ་གསུངས་ཡོད་རེད་ཟེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་བཟུང་པེ་ཅིན་གཞུང་གིས་བོད་ནང་གི་ཆབ་སྲིད་ཀྱི་ངོ་རྒོལ་གནད་དོན་དེ་རྡ་རམ་ས་ལའི་བཙན་བྱོལ་བོད་མིས་ངན་སྐུལ་བྱས་པ་དང་ཁ་བྲལ་ཉུང་ཤས་ཤིག་གིས་བྱས་པ་ཙམ་མ་ཡིན་པར་དེའི་རྩ་བ་ནི་བོད་པའི་རིག་གཞུང་ཐུག་ཡོད་པའི་ངོས་འཛིན་བྱུང་ཡོད་རེད་ཅེས་ཅེས་ཨ་ནི Robert Barnett ཁོ་རང་གིས་དེ་འདྲ་གསུངས་ཤིང། རྒྱ་ནག་གཞུང་གིས་ཉམས་ཞིབ་བྱས་ནས་བོད་ནང་གི་གནད་དོན་གཙོ་བོ་དེ་བོད་མིའི་རིག་གཞུང་ཐོག་ལ་རྩ་བ་ཐུག་ཡོད་རེད་ད་ཁོང་ཚོས་ཀྱི་ཤེས་རྟོགས་བྱུང་བའི་རྗེས་ལ་ཡང་རྒྱ་ནག་གཞུང་གིས་བོད་མི་ཚོ་ཐོག་ལ་ཡང་ཡང་ཁོང་ཚོའི་སྲིད་བྱུས་མི་འདྲ་བ་ཞིག་ག་རེ་ལག་བསྟར་བྱས་འདུག་ལོ། དེ་ཡིན་ཙང་རྒྱ་ནག་གཞུང་གིས་ད་དེའི་སྲིད་བྱུས་མི་འདྲ་ག་རེ་བྱས་ཡོད་རེད་ཟེར་ན་རྒྱ་ནག་གཞུང་གི་ལས་བྱེད་ཀྱིས་བོད་ནང་གི་ཡིག་སྒྱུར་གྱི་ལས་གཞི་གནས་བབས་དམའ་རུ་བཏང་རྗེས་བོད་རང་སྐྱོང་ལྗོངས་ཀྱི་ཨ་ནེ་སློབ་འབྲིང་གི་སློབ་གཞི་བོད་ཡིག་ནང་སློབ་ཁྲིད་བྱེད་ཡ་མཚམས་བཞག་ཡས་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་དེབ་བསྐྱར་སྒྲིག་བྱེད་ཡས་བོད་པའི་མཁས་པ་ཁ་ཤས་ཤིག་རྒན་ཡོལ་དུ་སྔ་སྣུར་དུ་བཏང་ཡས་རེད་བོད་ལྗོངས་སློབ་ཆེན་གྱི་བོད་ཡིག་ཚན་ཁག་ནང་ལ་ཡིན་ན་ལོ་གཉིས་རིང་སློབ་ཕྲུག་གསར་པ་སློབ་འཇུག་མ་བྱས་པ་སོགས་བྱས་རྗེས་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་ཐོག་གནོན་ཤུགས་སྤྲད་ཡས་འགོ་བཙུགས་ཡོད་རེད་ཅེས་བྱས་ཨ་ནེ་རོ་བྷེ་ཏྲ་ཁོ་རང་གིས་དེ་འདྲ་གསུངས་བཞག། ད་ལྟ་གོང་དུ་གསུངས་པའི་གི་བོད་པའི་རིག་གཞུང་ཐོག་ལ་ཡང་རྒྱ་ནག་དབང་འཛིན་པའི་གིས་གནོན་ཤུགས་སྤྲད་པ་དང་དེ་མིན་པའི་འཛམ་གླིང་སྤྱི་ཡོངས་རེད་རྒྱ་ནག་རེད་བོད་ནང་ལ་ཡང་ཁྲོམ་རའི་གིས་དཔལ་འབྱོར་ཧ་ཅང་མྱུར་པོས་གིས་ཅིག་འཕེལ་རྒྱས་ཕྱིན་པ་འདི་ཐོག་ནས་ཡང་བོད་པའི་གིས་རིག་གཞུང་རེད་བོད་པའི་གིས་གྲོང་ཁྱེར་ས་ཁུལ་གང་ལ་ཡང་འགྱུར་བ་དང་ཁ་ཕྱོགས་མི་འདྲ་བ་ཞིག་ཆགས་པའི་སྐོར་ལ་ཡང་དེ་འདྲ་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། གནད་དོན་དཔྱད་ཞིབ་ཁོ་རང་གསུངས་ཡས་བྱས་ན་ད་བོད་པའི་རིག་གཞུང་ཐོག་གནོན་ཤུགས་སྤྲད་པའི་ཐོག་ལ་ཁུལ་དེ་ཁྲོམ་རའི་དཔལ་འབྱོར་དར་འཕེལ་ཆེན་པོར་བཏང་རྗེས་ཡིན་ན་བོད་ཀྱི་རྣམ་པ་ཕྱོགས་མང་པོ་ཞིག་ནས་བོད་པར་དགེ་ཕན་ལྡན་པའི་གྲོང་ཁྱེར་གྱི་རྣམ་པར་འགྱུར་ལྡོག་མགྱོགས་པོ་བྱུང་ཡོད་རེད། དེ་ལ་བརྟེན་བྱས་བོད་ནང་ལ་ལག་ཐོགས་ཁ་པར་རེད་སྒེར་བདག་ཁང་པ་རེད་རླངས་འཁོར་རིགས་རེད་བརྙན་སྐྱེལ་འཕྲུལ་ཆས་རེད་རྒྱས་སྤྲོས་ཀྱི་དངོས་ཟོག་རེད་གློག་ཀླད་སོགས་མཐོང་རྒྱུ་ཡོད་པར་གྱུར་རྗེས་བོད་ནང་ལ་གསར་དུ་ཐོན་པའི་འབྱོར་པ་འབྲིང་གི་མི་མང་གི་གླ་ཕོགས་རེད་བྱ་དགའི་དངུལ་འབོར་མཐོ་རུ་འགྲོ་ཡས་རེད་བོད་ནང་ལ་འབྱུང་བཞིན་པའི་འགྱུར་ལྡོག་དེ་ཚོས་ཁོ་ཚོ་ཕྱུག་པོ་གསོག་སྒྲུབ་བྱེད་ཡས་རེད་ཡུལ་སྐོར་སྤྲོ་འཆམ་འགྲོ་ཡས་རེད།

ཤུགས་ཆེར་བཏང་ཙང་དེའི་ཐོག་ནས་ཡང་བོད་ནང་ལ་ཡང་འགྱུར་བ་རེད་བོད་ནང་གི་གནས་སྟངས་ལ་ཡང་ཅིག་རྒྱ་ནག་ཁོང་ཚོའི་གི་ཡང་མ་འདྲ་བའི་གི་ཡང་སྲིད་ཇུས་ག་རེ་ཟིན་འདུག་ལོ།
བོད་ཀྱི་ད་སྐད་ཡིག་རེད་རིག་གཞུང་གི་ཤུགས་རྐྱེན་ཆུང་དུ་བཏང་ཡ་རེད་བོད་ནང་གི་གསར་འགྱུར་བརྒྱུད་ལམ་རེད་ཁྲིམས་ལུགས་རེད་ཆབ་སྲིད་གི་རིམ་པ་ཁག་ཚང་མའི་ནང་ལ་ཡིན་ན་ཧ་ལམ་ལོ་བཅོ་ལྔའི་སྔོན་ལས་ནི་ལྷག་པར་ད་ལྟ་ཨ་ནི་རྒྱ་ནག་གཞུང་གི་དྲིལ་བསྒྲགས་ཁག་གིས་ཨ་ནི་རྒྱ་ནག་དམར་ཤོག་གི་བཀའ་ལ་བརྩི་བཀུར་ཞུ་དགོས་ཡའི་དགོས་འདུན་ནན་པོ་ཅིག་བཏོན་རྗེས་ཨ་ནི་རྒྱ་ནག་གཞུང་གི་དཔལ་འབྱོར་གུ་ཡངས་ཀྱི་སྲིད་ཇུས་དེ་ཨ་ནི་ཁུལ་འདིར་ད་ལྟ་ཆབ་སྲིད་ཐོག་ནས་དམ་དྲག་བྱེད་བཞིན་པ་འདི་དང་ཨ་ནི་འགལ་ཟླར་གནས་ཡོད་རེད་ཅེས་བྱས་ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་ནང་ལ་ཡོད་པའི་གནད་དོན་དཔྱད་ཞིབ་པ་ཨ་ནི་རོ་བེ་ཏོ་པོ་རན་ཁོ་རང་གིས་འདུག་སེ་གསུངས། དེ་དང་ཆབས་ཅིག་རྒྱ་ནག་གཞུང་གིས་དྲི་གཞི་བརྒྱ་ལ་དྲིས་ལན་ཞེས་པའི་གི་བོད་དོན་དག་སྐྱེལ་གྱི་ནང་ལ་གསལ་བའི་གི་དྲི་བ་བརྒྱ་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་འདིའི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་འདྲ་མིན་གྱིས་ཉམས་ཞིབ་གནང་ནས་གསུངས་པ་དེ་ང་ཚོས་གླེང་མོལ་ཞུ་ཚར་བ་ཡིན་ད་ལེ་ཚན་རྗེས་མའི་ནང་ལ་ཡིན་ན་ད་བར་དུ་ལས་རིམ་སྙན་སྒྲོན་ཞུས་པ་ལྔ་བཅུ་ཙམ་ཡོད་པ་རེད་འདི་ནང་ནས་ཡང་ད་ང་ཚོས་ཀྱི་ཕྱོགས་བསྡོམས་ཅིག་མུ་མཐུད་ནས་ཞུ་གི་ཡིན་གསན་མཁན་རྣམས་ནས་ང་ཚོའི་བོད་དོན་དག་སྐྱེལ་གྱི་ལས་རིམ་གསན་པར་ཐུགས་རྗེ་ཆེ་བཞུགས་གདན་འཇགས་གོ།